ཉིད་ཀྱི་དུས་ན་མི་ལ་ཡི་གེ་བཀལ་རོགས་གནང། ཡི་གེ་ཀ་ཀལ་ཨིན་གྱི་ས་ཆ་འདི་བལ་ཡུལ་རེད། མི་གི་འདི་ལས་རིམ་ལ་ཐུགས་རྗེ་ཆེ།

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌིའོ་ནས་མི་མང་ཚང་མས་ཀྱི་བར་ལ་གསན། མྱོང་གི་ཡོད། མི་མང་ལྷན་རྒྱས་རྣམ་པ་ཚོ། ང་ཡི་ཨ་ས་ཀྱི་སེམས་ཀྱི་ཡབ། ཡེ་ཤུ་གི་ལས་ནི་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་ཞེས། དེ་རིང་གི་འདི་ལས་ནི་ཚང་མ་རེ་ཌིའོ་ཉན་མཁན་གི་མི་མང་གི་རེད། འདི་རེ་ཌིའོ་ཉན་མཁན་གི། མི་མང་ཚང་མ་ངེས་པར་དུ་སླེབས་དགོས་ཡོད་པ་རེད་ཅེས་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཅེས་ཡང་ཡབ་ཡེ་ཤུ་གི་དོན་གྱི་འགྲོ་སྟངས་ཅིག་ང་ཁྱེད་ཚོ་མི་མང་ཚང་མས་གི་བར་ལ་ཕུལ་མཁན་གྱི་སྐབས་ནས་ཐོག་ནས་ཡབ་ཡེ་ཤུ་ལ་སྨོན་ལམ་ཞིག་ཞུ་གི་ཡིན་ནོ་ཅེས་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་གི་དོན་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་གི་འགྲོ་སྟངས་ལ་ཕྱག་འཚལ་ལོ་ཅེས་ཡབ་ཡེ་ཤུ་བཀའ་དང། བྱེད་པི་གི་ལས་རིམ་སྤྱི་ཚང་མ་ལ་ཕྱག་འཚལ་ལོ་ཅེས། ད་ཁོང་ཚོའི་གི་འགྲོ་སྟངས་དེ་མི་མང་ཚང་མས་གི་བར་ལ་སླེབས་པི་འཛམ་བུ་གླིང་གི་མི་མང་ཚང་མས་གི་བར་ལ་སླེབས་པི་གི་སྐབས་ལ་དེ་ནས་ཚང་མས་གི་རོགས་རམ་གནང་ཅེས་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ་ཨ་མིན། རེ་ཌིའོ་ཉན་མཁན་གི་མི་མང་དེ་ནི་དུས་ཚོད་དེ་ནི་ཨ་ས་གི་བ་ནི་གི་ལས་རིམ་རེད། དཀོན་མཆོག་གི་ཞིང་ཁམས་སེམས་པི་གི་འགྲོ་སྟངས་ཀྱི་ལག་གཡས་ལ་དུས་ཚོད་འདི་དེ་མི་མང་གི་ཉིན་ལ་སྟེར་གནང་རྒྱུ་ཡིན་པ་རེད། རེ་ཌིའོ་ཨ་ས་ཀི་བ་ནི་ལས་ནས་རང་གི་གོ་མཁན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་ཀི་གཏམ་ཡང་འབྱོར་གི་ཡོད་མེད་དེ་ངེད་ཀྱི་ཡིད་ཞིག་ལེན་དུ་ཡོད་པ་རེད། ད་འདི་གི་འགྲོ་སྟངས་ཀྱི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ཞིག། ཕེབས་གནང་རོགས་གནང་ང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས། མི་མང་ལྷན་རྒྱས་རྣམ་པ་ཚོ་ད་དེ་རིང་ཡབ་ཡེ་ཤུ་གི་འདི་གི་སངས་རྒྱས་ཀྱི་གསུང་རབ་ནང་ལ་ཡོད་མཁན་གི།

ཨམ་ཧ་རན་ཡུལ་ནས་གཞིས་མ་བཟུང་པི་གི་སྔོན་དུ་ཨ་རམ། ཨ་རམ། ཡུལ་ནས་ནམ། གནས་པི་གི་དུས་སུ་ཕུལ། དང་ལྡན་པི་གི་དཀོན་མཆོག་དེས་མཐོང། མཐོང་བར་གྱུར་ཏེ་གསུངས་པ། ད་ཁྱོད་ཀྱི་ཡུལ་དང་གཉེན་བཤེས་རྣམས་ཞོག་ལ་ངས་ཁྱོད་ལ་སྟོན་པར་བྱེད་པི་གི་ཡུལ་དུ་བཞུད་ཅིག་དེ་ནས་ཁོ་རང་ཀལ་དི་པ་རྣམས་ཀྱི་ཡུལ་ནས་ཐོན་ཏེ་ཧ་རན་ཧ་རན་ཡུལ་དུ་གནས་སོང། ཡང་རང་གི་ཕ་གྲོངས་པི་གི་རྗེས་སུ་དཀོན་མཆོག་གིས་ཁོ་འདི་ནས། ད་ལྟའི་ཁྱེད་ཅག་གནས་པི་གི་ཡུལ་འདི་ལ་ཁྲིད་དེ། ཁོ་ལ་ནོར་སྐལ། གང་ཡང་མ་གནས་མ་གནང་ཞིང་རྐང་པ་དང་བཞག་པའི་གི་ས་ཆ་ཙམ་ཡང་མ་མ་གནང་ངོ། ཁོང་ལ་ད་རུང་བུ་མེད་ཀྱང་ཁོང་གིས་ཁོ་རང་ཁོ་དང་ཁོ་རང་གི་རྗེས་སུ་སྐྱེས་པའི་གི་བུ།

གཏོང་བར་འགྱུར་རོ། ཡང་འདི་དག་གི་བྲན་དུ་གཞུག་པར་བྱེད་པའི་གི་མི་རྒྱུད་འདི་ལ་ངས། ཆད་པ་གཅོད་པར་འགྱུར་རོ། དེ་ཡི་རྗེས་ལ་དེ་དག་གི་ཐོན་ནས་གནས་འདིའི་ནང་ན་ང་ལ་བསྙེན་བཀུར་བྱེད་པར་བྱའོ། ཡང་ཁོང་གིས་འདི་ལ་མདུན་ལྤགས་གཅོད་པའི་གི་ཞལ་ཆད་མཛད་དོ། དེ་ལྟར་ཨབ་ར་ཧམ་ནས། ཨི་སཱ་སྐྱེས་ནས་ཞག་བརྒྱད་པ་ལ་འདི་ཡི་མདུན་ལྤགས་བཅད་དོ། ཡང་ཨི་སཱ་ལས་ཡ་ཀོབ་སྐྱེས་ཡ་ཀོབ་ལས་མེས་པོ་བཅུ་གཉིས་ཚང་མ་ཡིན་ནོ། དེ་ནས་མེས་པོ་རྣམས་ཀྱིས་ཡོ་སེབ་ལ་ཕྲག་དོག། སྐྱེས་ནས་མི་སེར་ཡུལ་དུ་ཆོས་བཙོངས་པ་དང་དཀོན་མཆོག་ཁོང་དང་མཉམ་དུ་བཞུགས་ཤིང་སྡུག་བསྔལ་ཐམས་ཅད་ལས་ཐར་བར་མཛད་དེ། མི་སེར་ཡུལ་གྱི་རྒྱལ་པོ་ཕར་ཨོ་སྤྱན་དྲུང་དུ་ཐུགས་རྗེ་དང་ཤེས་རབ་གནང་བས་རྒྱལ་པོ་དེས་ཁོ་མི་སེར་ཡུལ་དང་རང་གི་ཕོ་བྲང་ཐམས་ཅད་ཀྱི་བཀའ་བློན་དུ་བསྐོས་སོ་དེ་ནས་མི་སེར་ཡུལ་དང།

ཡོ་སེབ་པར་གྱུར་ནས་ཕར་ཨོ་ལ་ཡང། ཡང་ཡོ་སེབ་ཀྱི་རིགས་རྒྱུད་ཀྱི་རྒྱུས་བྱུང་ངོ། དེ་ནས་ཡོ་སེབ་ཀྱིས་ཕོ་ཉ་བཏང་ནས་རང་གི་ཕ་ཕ་ཡ་ཀོབ་དང། གཉེན་ཚན་ཚང་མ་མི་བདུན་ཅུ་དོན་ལྔ། གདན་དྲངས་སོ། དེ་ནས་ཡ་ཀོབ་མི་སེར་ཡུལ་དུ་ཕྱིན་པ་དང། ཁོ་རང་དང་ང་ཚོ་ཡི་ཕ་མེས་གི་ཚེ་འདས་ནས་དེ་དག་གི་ལུས་རྣམས་སི་ཀེམ་དུ་ཁུར་ནས། ཨབ་ར་ཧམ་གྱིས་སི་སི་ཀེམ་ལ་ཧ་མོར་གྱི་གི་བུ་རྣམས་ལས་རིན་དང་བུ་སྐྱིད་གི་ཉོས་པའི་གི་དུར་དུ་བཅུག་གོ། འོན་ཀྱང་དཀོན་མཆོག་གིས་ཨབ་རམ་ལ་ཞལ་གྱིས་བཞེས་པའི་གི་དུས་སླེབ་ཏུ་ཉེ་བ་ན་མི་རྒྱུད་དེ་དེ་འཕེལ། འཕེལ་བ་ལས་མི་སེར་ཡུལ་ནས་ཡོ་སེབ་ཀྱི་རྒྱུས་མེད་པའི་གི་རྒྱལ་པོ་གཞན་ཞིག་གིས་བྱུང་ངོ་དེས་ང་ཚོ་ཡི་མི་རྒྱུད་ལ་གཡོ་སྒྱུས།

ཨ་མའི་གི་ཁང་པ་ལ་ཟླ་བ་གསུམ་གྱི་བར་དུ་གསོ་སྐྱོང་བྱས་སོ། དེ་ནས་ཁོང་ཕྱི་ལ་བསྐྱལ་བ་ལས་ཕར་ཨོ་ངེ་གི་སྲས་མོས་ཁོང་བླངས་ཏེ་རང་གི་སོ་སོ་བུར་གསོ་བར་བྱའོ། ཡང་མོ་ཤེ་མི་ཤེར་པ་རྣམས་ཀྱི་རིག་པ་ཐམས་ཅད་བཅས་སློབ་པར་བྱས་ཤིང། ངག་དང་ལས་གཉིས་སུ་སྟོབས་ཅན་དུ་གྱུར་རོ། རེ་ཌི་ཡོ་ཉན་མཁན་གྱི་མི་མང་འདི་ནི་དུས་ཚོད་འདི་དེ་ཡང། གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་དེ་དེ་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་སྟེ་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ཅེས་སང་ཉིན་ཡང་དུས་ཚོད་འདི་གི་དུས་ལ་ང་མི་མང་ཚང་མའི་གི་བར་ལ་སླེབས་གི་ཡོད་རེད་དེ་རིང་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ་ཅེས་ཐུགས་རྗེ་ཆེ། ཨ་ས་གི་བ་ནི་ལས་རིམ་ནས་ཚོགས་པའི་གི་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས་ཨ་མིན།

ལྷན་རྒྱས་རྣམ་པ་ཚོ་དེ་ཡི་རྗེས་སུ་ཡ་ཧུ་དཱ་པ་རྣམས་ཀྱིས་ཡེ་ཤུ་བར་བསམས་པས་ཁོང་ཡ་ཧུ་དཱ་ཡུལ་དུ་ཕེབས་པ་ལས་ཐུགས་མི་མཉེས་ཏེ་ག་ལིལ་ཡུལ་དུ་ཕན་ཚུན་རྒྱུའོ་དེ་ཡི་ཚེ་ཡ་ཧུ་དཱ་པའི་གི་དུས་ཆེན་ལོ་མའི་གི་གུར་གྱི་དུས་ཆེན། ཉེ་བར་འོངས་སོ་དེ་ཡི་ཕྱིར་ཁོང་གི་ནུ་བོ་རྣམས་ཀྱིས་ཁོང་ལ་ཞུས་པ།

ཡོད་འདུག་བྱེད་བ་བྱེད་དགོས། ཅི་ལ་ཟེར་ན་ཁོང་གི་ནུ་བོ་རྣམས་ཀྱིས་ཀྱང་ཁོང་ལ་དད་པ་མ་བྱས་སོ། དེ་ཡི་ཕྱིར་ཡེ་ཤུས་དེ་དག་ལ་གསུངས་པ། ཁྱོད་ཚོ་ཡི་དུས་ནི་རྒྱུན་དུ་གྲལ་དུ་ཡོང་སྟེ། ང་ཡི་དུས་ལ་ད་རུང་མ་བབ་བོ། ཁྱོད་ཅག་ལ་འཇིག་རྟེན་གྱིས་སྡང་བར་མི་ནུས་ཀྱི་ང་ལ་དད་པར་བྱེད་དོ། ཅི་ལ་ཟེར་ན་ངས་འདི་ཡི་ལས། རྣམས་ངན་པ་ཡིན་པ་ལ། དཔང་པོ་བྱེད་པའི་ཕྱིར་རོ། ཁྱོད། རྣམས་དུས་ཆེན་འདི་ལ་སོང་ཞིག་ང་ཡི་དུས་ལ་ད་རུང་མ་བབ་པས་ང་ནི་དུས་ཆེན་འདི་ལ། ལྟས་ད་མི་འགྲོའོ་ཞེས་གསུངས་ནས་ད་རུང། ག་ལིལ་ཡུལ་དུ་བཞུགས་སོ། འོན་ཀྱང་ཁོང་གི་ནུ་བོ་རྣམས་དུས་ཆེན་ཚེ་དེ་ལ་སོང་བའི་རྗེས་སུ་ཁོང་ཡང་དེར་མངོན་སུམ་དུ་མ་ཕེབས་ཀྱི་གསང་བ་ལྟར་ཕེབས་སོ་དེ་ཡི་ཕྱིར་ཡ་ཧུ་དཱ་པ་རྣམས་ཀྱིས་དུས་ཆེན་བྱེད་ས་ལ་ཁོང་བཙལ་ཏེ། འདི་ག་རུ་ཡོད། ཅེས་སྨྲས་སོ་མིའི་ཚོགས་ཀྱི་ནང་ནས་ཁོང་གི། སྐོར་ལ་གཏམ་མང་པོ་བྱུང་སྟེ་ཁ་ཅིག་གིས་སྨྲས་པ་ཁོང་གི་བཟང་པོ་ཡིན། ཁ་ཅིག་གིས་སྨྲས་པ་དེ་བཞིན་དུ་མ་ཡིན་གྱི་གི་མི་མང་པོ་མགོ་སླུ་བར་བྱེད་དེ། འོན་ཀྱང་ཡ་ཧུ་དཱ་པ་རྣམས་ལ་འཇིགས་པས་གི་སུས་ཀྱང་མངོན་པར་ཁོང་གི་གཏམ་མ་བྱས་སོ། དེ་ནས་དུས་ཆེན་གྱི་གི་དབུས་སུ་ཡེ་ཤུ་མཆོད་ཁང་དུ་ཕེབས།

བདེན་པ་ཡིན་ཏེ་དེ་ཡི་ནང་ལ་མི་རིགས་པ་གང་ཡང་མེད་དོ། མོ་ཤེས་ཁྱེད་རྣམས་ལ་བཀའ་ཁྲིམས་གནང་གནང་བ་མ་ཡིན་ནམ། ཁྱོད་རྣམས་ཀྱི་ནང་ནས་སུས་ཀྱང་བཀའ་ཁྲིམས་མི་བསྲུང་ངོ། ཅི་ཡི་ཕྱིར་ཁྱེད་རྣམས་ཀྱིས་ང་གསོད་པར་སེམས། ཅེས་གསུངས་པའི་གི་ལན་དུ་མི་ཚོགས་ཀྱིས་ཞུས་པ་ཁྱོད་ལ་འདྲེ་ཞིག་ཞུགས་འདུག།

གཞན་དང་གི་ལས་རིམ་ལ། མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་གུང་སེང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།